ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་ཉེར་གསུམ

ལོ་ངོ་བཅུ་གྲངས་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ཆེད་བསྒྲིགས་ཀྱི་ལེ་ཚན་ནང་མ་འོངས་བོད་ཀྱི་ཕྲུ་གུ་མང་པོ་ཞིག་གི་མི་ཚེའི་མདུན་ལམ་བསྐྲུན་ཆེད་དགེ་རྒན་རྣམ་པས་དུས་ནས་དུས་སུ

ཁེ་ན་ཌའི་ཨོན་ཊེ་རི་ཡོ་བོད་རིགས་སྤྱི་མཐུན་འཚོགས་པའི་གོ་སྒྲིག་འོག་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཞུས་པའི་སྐབས་སུ་སྐུ་མགྲོན་རྣམས་ནས་མགོན་པོ་གང་ཉིད་ཀྱི་དགོངས་བཞེད་ད་ལྟའི་འཛམ་གླིང་ནང་གི་དཀའ་གནད་གནས་སྟངས་ཁག་ལ་དགོས་མཁོ་ཆེ་བའི་སྐོར་ནན་བརྗོད་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ས་གནས་ནས་ང་ཚོའི་གསར་འགོད་པ་ཨོ་རྒྱན་གྱིས་གནས་ཚུལ་བཏང་བ་ལ་གཞིགས་ན། ཟླ་འདིའི་ཚེས་ཉི་ཤུ་རྩ་གཅིག་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་གནང་བའི་རྗེས་དྲན་མཛད་སྒོ་དང་གངས་ལྗོངས་ཆོས་ལྡན་གླིང་དབུ་འབྱེད་གནང་ནས་མི་ལོ་ཧྲིལ་པོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་གཉིས་གཅིག་ལྕོགས་ཀྱིས་སྲུང་བརྩི་ཞུས་གནང་བར་སྐུ་མགྲོན་གཙོ་བོ་ཨོན་ཊེ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་དང་དམིགས་བསལ་སྐུ་མགྲོན་ཀྲོ་རོན་ཀྲོ་ནང་རྟེན་གཞི་བྱས་པའི་ཨ་རིའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་གྱི་ལས་འཛིན་སྐུ་ཞབས་ར་མི་བེ་ལར་ལགས། དེ་བཞིན་ཨ་རིའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་གྱི་ལས་འཛིན་སྐུ་ཞབས་པོ་ལྷོར་ལགས། ཁེ་ན་ཌའི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས James Maloney ལགས་ས་གནས་བོད་རིགས་མི་མང་དྲུག་བརྒྱ་ལྷག་ཙམ་ཞིག་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་ལྷན་ཞུགས་གནང་བའི་ཐོག་མཛད་སྒོ་སྲུང་བརྩི་ཞུས་གནང་གདའ། དེ་ཡང་སྐུ་མགྲོན་གཙོ་བོ་མངའ་སྡེའི་འཐུས་མི་བུ་ཁྲིད་དཀར་པོ་ཆེ་ལགས་ནས། གོང་ས་མཆོག་གིས་ཤེས་རབ་དང་ཕུགས་རྒྱང་རིང་པོའི་དགོངས་གཞི་རླབས་ཆེན་གྱི་ཕྱག་ལས་གནང་བ་ལ་བརྟེན་ནས་གུས་བརྩི་དང་གདེང་འཇོག་ཐོབ་པ་བཞིན་མགོན་པོ་གང་ཉིད་ཀྱི་བཀའ་སློབ་ཁག་ད་ལྟའི་འཛམ་གླིང་གི་གནས་སྟངས་ཁག་ལ་དགོས་མཁོ་ཆེ་བའི་གལ་གནད་དང་ལྷན་དུ་ཚོགས་གཞོན་ཁོང་ལྟ་བུའི་དབུ་ཁྲིད་ཞིག་གི་ལམ་སྟོན་འོག་འཚར་ལོངས་བྱུང་བར་སྤོབས་པ་ཡོད་པ་སོགས་འགྲེལ་བརྗོད་གནང་གདའ། དེ་མིན་དམིགས་བསལ་སྐུ་མགྲོན་ཨ་རིའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་ལས་སྣེ་སྐུ་ཞབས་ར་མི་སྦེལ་ལགས་ནས། གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་བ་དེ་ལ་བོད་མི་ཚོའི་རླབས་ཆེན་གྱི་གྲུབ་འབྲས་ཤིག་ཡིན་པ་དང་ཨ་རིའི་གཞུང་ནས་རྒྱལ་སྤྱིའི་ནང་དུ་འགྲོ་བ་མིའི་ཐོབ་ཐང་དང་ཁྲིམས་ལ་དབང་འཛིན་གལ་གནད་འཛིན་པ་བཞིན་ཁ་འཐོར་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་བོད་པའི་རིག་གཞུང་སྐད་ཡིག་བཅས་ལ་དོ་སྣང་དང་མཉམ་ལས་གནང་རྒྱུའི་འདུན་པ་ཡོད་པ་བཞིན་ལྷན་འབྱོར་གནང་ཐུབ་པར་དགའ་པོ་བྱུང་བ་སོགས་གསུངས་གདའ། དེ་བཞིན་ཀེ་ན་ཌའི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་ནས། ཁོང་ཁ་ཆེའི་ཆོས་ལུགས་ཉམས་ལེན་གནང་མི་ཞིག་ཡིན་མིན་ལ་མ་ལྟོས་པར་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་བའི་ཉིན་མོར་ལྷན་འབྱོར་གནང་ཐུབ་པ་ལ་དགའ་ཚོར་ཡོད་པའི་སྐོར་དང་མགོན་པོ་གང་ཉིད་ཀྱི་བཟོད་པ་དང་འཛམ་གླིང་གི་གཅིག་གྱུར་གྱི་འདུ་ཤེས་བཅས་ཀྱི་བཀའ་སློབ་གནང་བ་བཞིན་འཛམ་གླིང་ནང་དཀའ་ངལ་ཆེ་བའི་དུས་སྐབས་ལ་བོད་མི་ཙམ་མིན་པར་ཁོང་དང་འདྲ་བའི་མི་མང་པོ་ལ་ཕན་ཐོགས་ཡོད་སྐོར་གཏམ་བཤད་དང། སྐུ་ཞབས་ཁོང་གི་ལས་གནས་ལ་འཕོ་འགྱུར་ཕྱིན་མིན་ལ་མ་ལྟོས་པར་བོད་རྒྱ་ཞི་མོལ་དང་དབུ་མའི་ལམ་དེ་བཞིན་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་རྒྱབ་སྐྱོར་གནང་རྒྱུ་ཡིན་པ་སོགས་གསུངས་གདའ། དེ་བཞིན་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས James Maloney ལགས་དང་ཀེ་ན་ཌའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་བཅས་ནས་གཏམ་བཤད་གནང་བ་དང། མཛད་སྒོ་གཉིས་མཚམས་ཀྱི་དུས་ཚོད་དང་བསྟུན་ནས་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་དང་རྒྱང་རྒྱུག་ལས་འགུལ་བ་རྣམས་ལ་ལས་འགུལ་མཇུག་སྒྲིལ་བྱུང་བར་ཡི་རང་བསྔགས་བརྗོད་ཀྱི་མཇལ་དར་སྒྲོན་པ་དང་ཕྱག་འཁྱེར་ཕུལ་གདའ། མཐའ་དོན་རྗེས་དྲན་མཛད་སྒོ་གཉིས་མཇུག་ཏུ་ས་གནས་ཀྱི་བོད་མིའི་ཚོགས་པ་ཁག་དང་གངས་ལྗོངས་ཆོས་ལྡན་གླིང་གི་སློབ་མ་བཅས་ཀྱིས་གཞས་སྣ་འདྲ་མིན་སྣ་ཚོགས་འཁྲབ་སྟོན་ཞུས་པ་དང་ས་གནས་བོད་མི་དྲུག་བརྒྱ་ལྷག་ཙམ་ཞིག་ལྷན་འབྱོར་གནང་བའི་ཐོག་ནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལམ་དཀར་ལགས་ནས་འཚམས་འདྲི་གཏམ་བཤད་གནང་བ་བཅས་ཀྱི་ལམ་ནས་སྲུང་བརྩི་ཟབ་རྒྱས་ཞུས་གདའ། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཨ་རི་ནིའུ་ཡོག་ཏུ་མང་ཚོགས་དང་བོད་ཀྱི་གཞོན་སྐྱེས་ལ་མཇལ་འཕྲད་གནང་ནས་བཀའ་སློབ་གསུང་བཤད་གནང་བ། དེ་ཡང་ནིའུ་ཡོག་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་ལ་གཞིགས་ན་ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པས་གདན་འདྲེན་ཞུས་པ་ལྟར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ད་རེས་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་སྔ་དྲོ་ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ་ཕེབས་ནས་ས་གནས་ཀྱི་བོད་མི་རྣམས་ལ་བཀའ་སློབ་གསུང་བཤད་དང་མི་མང་གི་དྲི་བ་ལ་ལན་འདེབས་གསལ་བཤད་སོགས་གནང་ཡོད་པ་རེད་གདའ། མཛད་སྒོ་དེའི་ཐོག་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ་ས་གནས་སུ་ཐེངས་གཉིས་པ་མི་མང་ལ་བཀའ་སློབ་གསུང་བཤད་གནང་བར་ཕེབས་པ་འཚམས་འདྲི་གསུང་བཤད་གནང་བ་དང་བོད་རིགས་སྤྱི་མཐུན་ཚོགས་པའི་འདས་པའི་ལས་དོན་མཛད་ཕྱོགས་དང་འབྲེལ་བའི་ལས་བསྡོམས་སྙན་སྒྲོན་ཞུས་པ་དང། སྲིད་སྐྱོང་མཆོག་གིས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ད་ལྟའི་སྐུ་ཡི་འཕྲོད་བཞེས་གསལ་ཐང་ཡིན་པ་དང་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཡུན་རིང་བརྟན་མིན། བླ་སློབ་ཀྱི་དམ་ཚིག་ལ་རག་ལུས་རྒྱུ་ཡིན་པ་དང་བོད་མི་ཚོས་རྒྱལ་བའི་བཀའ་དགོངས་བཞིན་བསྒྲུབ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་གདའ།
ཚང་མ་ལ་ཧུར་ཐག་པ་དག་བྱེད། ལྷག་བསམ་རྣམ་དག་གི་ཐོག་ནས་ངོ་ལྐོག་རྒྱབ་མདུན་མེད་པའི་ཐོག་ནས་ལས་ཀ་བྱས་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེའི་དགོངས་པ་སྒྲུབ་ཐུབ་ཀྱི་རེད་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་གྱི་རེད། དེ་ཡིན་དུས་ཚང་མ་ལ་ཧུར་ཐག་པ་དག་གནང་རོགས་གནང་བྱས་ད་ལྟ་བར་དུ་ད་ཅིག་གནང་མཁན་གྱི་ཆ་ཚང་ཆེས་ཡག་པོ་ཆེ་གནང་བཞུགས་ཡོད་རེད། ཨ་ནི་མུ་མཐུད་ནས་གནང་རོགས་གནང་བྱས་ནས་འདིའི་ཅིག་འབོད་སྐུལ་ཞུ་ཡག་འདོད་པ་བྱུང།
དེ་བཞིན་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བཏོན་པའི་མ་འོངས་བོད་ཀྱི་འགན་སྲུང་གི་སྐོར་ལ་བཏོན་པའི་ཡིག་ཆ་དེ་ལ་མི་མང་གིས་དོ་སྣང་མཛད་རྒྱུ་གལ་ཆེན་པོ་ཡིན་པ་དང་བོད་ཀྱི་ལོ་རྒྱུས་དང་ས་ཁམས་ཁོར་ཡུག་བཅས་ཀྱི་གལ་གནད་སྐོར་ཤེས་པའི་སྒོ་ནས་མི་གཞན་ལ་གསལ་བཤད་མཛད་ཐུབ་པ་གནང་དགོས་པའི་སྐོར་གསུངས་གདའ། ཡང་གཞོན་སྐྱེས་ཚོས་ངེས་པར་དུ་བོད་མིའི་ལོ་རྒྱུས་ལ་ལྟ་ཀློག་མཛད་ནས་ཤེས་དགོས་པ་དང་བོད་མིའི་ལོ་རྒྱུས་དེ་བོད་མི་རང་གིས་ཤེས་ཐུབ་པ་ཞིག་བཟོ་དགོས་པའི་སྐོར་གསུངས། ཡང་དེ་ཉིན་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་གསུམ་དང་ཕྱེད་ཀའི་བར་སྤྱི་ཁང་ཕུན་ཚོགས་སྡེ་བཞིའི་འོག་ཐོག་ཚོགས་ཁང་དུ་ནིའུ་ཡོག་དང་ནིའུ་ཇེར་སི་ཁུལ་གྱི་རིས་མེད་ཆོས་ཚོགས་སམ་དགོན་པ་ཁག་གི་ལས་སྣེ་སྐུ་ཚབ་དང་ལྷན་དུ་མཇལ་མོལ་གནང་བ་དང་དེ་བཞིན་ཕྱི་དྲོ་ནེའུ་ཡོག་ཐེ་ཝན་ལྟེ་གནས་ཁང་དུ་རྒྱ་བོད་གཞོན་སྐྱེས་དང་ལྷན་དུ་བཀའ་མོལ་གནང་བ་དང་དགོང་མོ་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི་སྤྱི་མཐུན་ཚོགས་པའི་ཆེད་སྲིད་སྐྱོང་དབུ་བཞུགས་ཐོག་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ག་ལ་ཌི་ནར་གྱི་འདུ་འཛོམས་དུ་ཕེབས་གནང་ཡོད་པ་རེད་གདའ། ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་སུ་འདི་ག་རླུང་འཕྲིན་ཁང་ནས་སྙན་སྒྲོན་ཞུས་སྐབས། ཁོང་གིས།
འདི་ནས་ཉིན་གུང་ཞལ་ལག་གྲུབ་ནས། ཕུན་ཚོགས་སྡེ་བཞིའི་ཚོགས་ཁང་འོག་ཐོག་འདི་ལ་ཡ། དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་པའི་བྱེད་སྒོ་ཅིག་རེད། དེ་ཡིས་ག་རེ་ཟེར་ན་ད་སྲིད་སྐྱོང་མཆོག་གིས་སྲིད་སྐྱོང་མཛད་འགན་བཞེས་པ་ནས་ཆེ་ཆེ་དེ་ཐེངས་མ་ཁ་ཤས་ཅིག་ཕེབས་པ་དེ་ཡིན་ནའི་ནིའུ་ཡོག་དང་ནིའུ་ཇེར་སི་ཁུལ་གྱི་རིས་མེད་ཆོས་བརྒྱུད་ཁག་གི་དགོན་པ་དང་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་དང་དབུ་ལས་ལྷན་རྒྱས་མཉམ་དུ་འཛོམས་ཡག་གི་ད་ལྟ་བར་དུ་བྱུང་ཡོད་མ་རེད། འོན་ཏེ། ཁ་སང་དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་རྗེས་ཨ་ནི་ཁ་སང་ཉིན་གུང་འཛོམས་པ་རེད་ཨ་ནི། ཁྱོན་བསྡོམས་པས་དགེ་འདུན་པ་སུམ་ཅུ་ཙམ་ཞིག་དང་ཆོས་ཚོགས་དང་དགོན་པ་ཁག་མི་འདྲ།

ཨ་ནི་ནིའུ་ཡོག་དང་ནིའུ་ཇེར་སི་སྤྱི་མཐུན་ཚོགས་པའི་རེ་འདུན་ཞུས་པའི་ནང་ད་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་དཔལ་འབྱོར་འདུ་འགོད་ལ་ཕན་པའི་ཆེད་དུ་ད་དགོང་དྲོའི་གསོལ་སྟོན་ཟེར་བར་བ Gala Dinner འོ་དེ་འདྲ་ཅིག་གནང་བྱས་ད་ཁྱེད་སི་ཆེ་ཁག་དེ་དེ་རེད་ད་དེ་ནས་པ་རུ་དེ་སྙན་ཞུ་དགོས་ཡ་ཅིག་ལི་ཡ་ཁྱེད་སི་ང་ཚོ་རྒྱ་རིགས་ཀྱི་དེ་གས་ཡ་རྗེས་འདས་དེ་ཚང་ནི་ཚུར་ཤོར་དེ་ལི་ཡ་ད་བར་ལམ་གཅིག་ནས་ཁ་སིང་ས་ག་ད་དེ་བ་ནས་བྱས་བྱས་དང་དེ་སེར་བྱེས། ནང་པའི་རིག་གཞུང་བསྟི་གནས་ཁང་གི་ད་འགན་འཛིན་པ་རིན་པོ་ཆེ་བར་ལམ་ནས་སྙུན་བཞེས་བྱས་ད་ལྟ་དེ་སྨན་ཁང་ལ་ཡང་བཞུགས་ཡོད་རེད་འོ་དེ་ལ་ཡང་ཨ་ནི་ཁོང་སྲིད་སྐྱོང་ད་རེས་དེ་ཕེབས་པའི་ཞོར་ལ་ཡང་ཨ་ནི་ཡིན་གཅིག་མིན་གཅིག་སྙུན་གཟིགས་གཅིག་བྱ་གི་ཡིན་ཟེར་དེ་གས་ཕེབས་སོང་དོན་བརྗོད་ཡོད་ང་ཡང་ཉམས་རྟོགས་འདུག་ཟེར་བྱས་དེ་གས་བྱ་ཡོད་སྙུན་གཟིགས་གཅིག་བྱ་འོ་ད་ཁྱེད་སའི་མཛད་འཆར་དེ་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་བོད་ནང་རྒྱ་ནག་གཞུང་གིས་དོགས་ཟོན་བྱ་རའི་པར་ཆས་ཁྱོན་ཆེ་བཙུགས་རྒྱུ་ཧ་ཅང་མང་དུ་གཏོང་བཞིན་ཡོད་པ་དེས་བོད་མིའི་རང་དབང་ལ་དོ་ཕོག་དང་བོད་པའི་ཐོག་བཙན་གནོན་ཚ་ཤུགས་ཆེ་རུ་འགྲོ་བའི་བློ་འཚབ་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཉེ་བའི་ཆར་ལ་ཡར་རྒྱས་ཀྱི་ལས་གཞི་མང་ཆེ་བ་ནི་ཁང་པ་གསར་རྒྱག་དང་གྲོང་སྡེ་ལས་ཁང་གི་ཨར་ལས་འཛུགས་སྐྲན་གྱི་ལས་གཞི་དེ་ཚོ་ཡིན་པ་དང། ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་དུས་དེབ Bitter Winter ཟེར་བས་འདོན་སྤེལ་གནང་བའི་སྙན་ཐོ་དེའི་ནང། རྒྱ་ནག་གིས་བོད་རང་སྐྱོང་ལྗོངས་ནང་དེང་དུས་འཕྲུལ་ཆས་བེད་སྤྱོད་གཏོང་སའི་ཨར་ལས་ས་ཚིགས་ཞེས་པའི་འཛུགས་སྐྲན་གོང་འཕེལ་ཤུགས་ཆེ་གཏོང་བཞིན་ཡིན་པ་དང་ལས་གཞི་དེའི་ཐོག་ནས་དོགས་ཟོན་གྱི་བྱ་རའི་ལས་གཞི་སྲ་བརྟན་བཟོས་ནས་བོད་མི་ལ་གཉའ་གནོན་གཏོང་གི་ཡོད་པ་འགྲེལ་བརྗོད་འོས་གདའ། ད་ལོ་སྤྱི་ཟླ་དགུ་བའི་ཚེས་ཉིས་རྩ་དྲུག་ཉིན་བོད་རང་སྐྱོང་ལྗོངས་ཀྱི་ལྷ་ས་གྲོང་ཁྱེར་ནང་སྡོད་ཁང་དང་གྲོང་ཁྱེར་དང་གྲོང་གསེབ་ཡར་རྒྱས་ལས་ཁུངས་ཀྱི་ཨར་ལས་ཚད་ཡོད་ས་ཚིགས་སུ་སྡོད་ཁང་གསར་རྒྱག་དང་འབྲེལ་གྲོང་སྡེའི་ལས་ཁུངས་ཀྱི་ལས་གཞི་སྐོར་རྟོག་ཞིབ་ཀྱི་ཚོགས་འདུ་ཞིག་བསྐོང་ཚོགས་བྱས་ཡོད་པ་རེད་གདའ། སྤྱང་གྲུང་དོད་པའི་ཨར་ལས་ཀྱི་ལས་གཞི་ཟེར་བ་དེས་སྡོད་ཁང་དང་གྲོང་སྡེའི་ལས་ཁུངས་ཀྱི་ལས་གཞི་ཁག་ལ་དེང་དུས་ཀྱི་འཕྲུལ་ཆས་ཐོག་ནས་རེའུ་མིག་གྲངས་ཐོ་སོགས་འཕྲུལ་ཆས་ཀྱིས་སྟངས་འཛིན་ཐུབ་པ་བཟོས་ཡོད་པ་དང། ད་ལོ་སྤྱི་ཟླ་ལྔ་བ་ནས་བཟུང་སྟེ་རྒྱ་ནག་གཞུང་གིས་སྡོད་ཁང་གསར་རྒྱག་དང་གྲོང་སྡེའི་ལས་ཁང་གི་ཨར་ལས་ལས་གཞི་ཆ་ཚང་སྡིངས་ཆ་དེའི་འོག་ངེས་པར་དུ་ཚུད་པ་བྱ་དགོས་པའི་བཀའ་བཏང་ཡོད་པ་རེད་གདའ། ད་ནི་ཆེད་སྒྲིག་གི་ལེ་ཚན་ནོ། མ་འོངས་བོད་ཀྱི་ཕྲུ་གུ་མང་པོ་ཞིག་གི་མི་ཚེའི་མདུན་ལམ་བསྐྲུན་ཆེད་དགེ་རྒན་རྣམ་པའི་དུས་ནས་དུས་སུ་ཆེད་ལས་གོང་མཐོར་གཏོང་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ཆབ་མདོ་བློ་བཟང་ལགས་ཀྱིས་སྙན་སྒྲོན་ཞུས་པ་གསན་རོགས། མི་རིགས་སུ་འདྲ་ཞིག་ཡིན་རུང་དགེ་རྒན་ནི་མི་རབས་གསར་པ་ཚོའི་མདུན་ལམ་སྟོན་མཁན་གྱི་ལམ་སྟོན་པ་ཞིག་ཡིན་པའི་ཆ་ནས། ཤེས་བྱ་ཡོན་ཏན་གྱིས་ཕྱུག་པ་ཙམ་མ་ཡིན་པར་ཕུགས་བསམ་དང་ཀུན་སྤྱོད་ལྷག་པར་དུ་གཞན་སེམས་ཀྱིས་ཕྱུག་པ་ཡིན་དགོས་པ་ཧ་ཅང་གལ་ཆེན་པོ་རེད་ཅེས་དང། ལྷག་པར་དུ་བཙན་བྱོལ་བོད་མི་ལ་ཆ་མཚོན་ན། མི་རིགས་དང་རིག་གཞུང་སྲུང་སྐྱོབ་ཀྱི་འགན་འཁྲི་ལྕི་མོ་ཞིག་ཡོད་པར་སོང་མི་རབས་གསར་པ་ཚོ་ལ་བོད་མི་རིགས་ཀྱི་རིག་གཞུང་ཡུལ་སྲོལ་གོམས་གཤིས་དང་བཅས་པ་བརྒྱུད་སྤྲོད་ཀྱིས་མི་ཉམས་རྒྱུན་འཛིན་དང་དར་སྤེལ་བྱེད་ཐུབ་དགོས་ཤིང། དེ་ལྟར་ཐུབ་པ་ལ་ཤེས་སྤྱོད་གཉིས་ལྡན་གྱི་དགེ་རྒན་ཚད་ལྡན་ཞིག་དགོས་པ་ཧ་ཅང་གལ་ཆེན་པོ་ཡིན་དུས། དགེ་རྒན་ཚོའི་ངོས་ནས་དུས་ནས་དུས་སུ་སོ་སོའི་ཆེད་ལས་གོང་མཐོར་གཏོང་དགོས་པ་གལ་ཆེན་པོ་རེད་ཅེས་བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་གསུང་གི་འདུག།
ད་སྤྱི་བཏང་དགེ་རྒན་ལབ་དུས་ད་ང་རང་དགེ་རྒན་ཅིག་ཡིན་པའི་ཆ་དེ་འདྲས་ལབ་ཀྱི་མེད་རོ། སྤྱི་བཏང་དགེ་རྒན་ལབ་དུས་ད་ལས་ཀ་ཚང་མ་ནང་ལོགས་ནས་ང་རང་གི་ག་རེ་མཐོང་ལབ་ན་ཡག་ཤོས་ཤིག་མཐོང་གི་འདུག་ར། ཨ་ནི་དགེ་རྒན་འདིའི་ག་རེ་ཞིག་ལབ་ན། སྤུ་གུ་མང་པོ་ཅིག་མི་མང་པོ་ཅིག་གི་མདུན་ལམ་བསྐྲུན་མཁན། རོ་ཨ། དེ་འདྲ་སོང་ཙང་ད་ང་རང་ཚོས་ད་ལྟ་ཤེས་རིག་ལས་ཁུངས་ནས་དང་དུ་བླངས་ནས་ཨ་ནི་དགེ་རྒན་རྣམ་པ་ལ་ཆེད་ལས་ཡར་རྒྱས་སྟབས་དཔེ་གལ་ཆེན་པོ་རེད། དགེ་རྒན་གཅིག་གིས་དཔེར་ན་ང་བོད་ཡིག་དགེ་རྒན་ཡིན་དུས་བོད་ཡིག་གི་རྨང་གཞི་དང་སྤྱི་བཏང་དགེ་རྒན་ཚང་མ་ལ་སོ་སོའི་གི་དཔའ་བའི་ལྟ་སློབ་སྦྱོང་ཡོད་རེད་ཡིན་ཡང་འདིའི་སྐབས་ན་ད་ལྟའི་དུས་ཚོད་ལ་དཔའ་བའི་ང་ཚོ་ག་རེ་ཡར་རྒྱས་བཏང་ཡ་ཆ་རྐྱེན་བསྐྲུན་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ཨ་ནི་ང་རང་གི་བསམ་ཚུལ་ཡང་འདི་རང་རེད་ཤག་དགེ་རྒན་ཆེད་ལས་དེ་དཔེ། ཡིན་གཅིག་མིན་གཅིག་ཡར་རྒྱས་འགྲོ་དགོས་འདུག་ར། དགེ་རྒན་འདི་ད་ང་ཤེས་ཀྱི་ཡོད་ལབ་འདིས་མ་བསྡད་པ་བྱས། དུས་ནས་དུས་སུ་སོ་སོའི་གི་ལེགས་བཅོས་ཡོད་ར། ནོར་ད་ནོར་བ་ད་མར་ད་ཡིན་ནི་སོ་སོའི་གི་མ་ཚང་བ་འདི་ཚང་བ་བཟོ་ཡ་ར། དགེ་རྒན་གྱི་སློབ་ཁྲིད་འདི་ཐབས་ལམ་འདི་ཡག་ཏུ་བཟོ་ཡ་འདི་དཔེ་གལ་ཆེན་པོ་རེད་ཤག་རྩ་བའི་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཤེས་ཡོན་གྱི་བསྟི་གནས་ཁག་གིས་དགེ་རྒན་གྱི་ཆེད་ལས་གོང་མཐོར་ཡོང་བ་ལ་དམིགས་ནས་དུས་ནས་དུས་སུ་སྦྱོང་བརྡར་སོགས་སྤྲོད་མུས་ལ་ཉེ་བའི་ཆར་ཤེས་རིག་ལས་ཁུངས་ཀྱི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་ལ་དམིགས་ནས་སྦྱོང་བརྡར་ཞིག་སྤྲད་ཡོད་ཅིང། དེ་ཡི་ནང་རྒན་ལགས་ཁག་ཅིག་མཉམ་ཞུགས་ཀྱི་གོ་སྐབས་ཐོབ་ཡོད་པའི་ཁྲོད་ཁོང་མོ་ལ་ཡང་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཐོབ་པ་བརྒྱུད། ཁོང་གིས། ད་ལན་གྱི་སྦྱོང་བརྡར་འདི་ནི་ཁོང་མོ་ལ་སློབ་མ་ཚོ་ལ་ཤེས་ཡོན་ཚུལ་བཞིན་སྤྲོད་ཐུབ་ཐབས་སོགས་ཀྱི་ཐད་དེ་སྔོན་མ་ཤེས་པ་མང་པོ་ཞིག་གསར་དུ་ཤེས་ཏེ་སྦྱོང་བརྡར་འདི་ཕན་ཐོགས་ཆེན་པོ་བྱུང་སོང་ཞེས་གསུང་གི་འདུག། ལགས་འོང་སྤྱི་བཏང་ང་ཚོ་དུས་ནས་དུས་སུ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ལས་གཞི་མང་པོ་ཅིག་བསླབ་གྲྭ་ནང་འགྲོ་དང་འགྲོ་བཞིན་པ་རེད་ར། དེ་ཡིན་ན་ཡང་ད་ལྟ་ང་ད་དྷ་རམ་ས་ལ་ལ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ཟབ་སྦྱོང་ལ་ཡར་བཅར་ནས་ད་ང་རང་ལ་སྤྱི་བཏང་ག་རེ་ལབ་ན་ང་ཚོ་མང་པོ་ཅིག་ཆགས་ད་འདི་ནང་ལོགས་ལ་ང་ཚོ་མཉམ་རུབ་ཀྱི་བྱེད་སྒོ་བྱས་ཡང་ང་ཚོ་དཔེ་ཀློག་ལ་ནི་ཁག་ཁག་བྱས། ར། ཡང། སོ་སོའི་གི་སྒེར་གྱི་ཆེད་ལས་ཡར་རྒྱས་ལ་ནི་ད་མ་འདྲ་བ་དཔེ་མང་པོ་གནང་གོ། ར། ད་འདི་གནང་བའི་སྐབས་སུ་ཁ་ཤས་ཁ་ཤས་ཀྱིས་ང་ཚོ་དེ་ནོར་བསྡད་ཤག། ད་བྱེད་སྟངས་བརྗོད། ར། ཧོན་དེ་ནོར་བསྡད་ཤག། ཨ། སྐབས་དེ་དུས་ད་ང་ཚོ་ཁ་ཚང་འདི་ནོར་ཤག་ད་ང་ཚོ་འདི་ག་རེ་ཡར་བཟོ་བཅོས་རྒྱག་པ་ཚོས་འགྲིག་པ་བཟོས་འོ་འདུག་ཨ་ནི་དེ་འདྲས་བྱེད་ན་ང་ཚོ་སློབ་མ་ལ་ཡག་ཏུ་ཕན་ས་རེད་ས་ནི་ཨ་ནི་དེ་འདྲས་དེ་ང་ཚོ་ཡག་པོ་བྱེད་འདི་ལྟ་ག་ལ་བ་ཞིབ་ཚགས་པོ་བྱེད་ན་ཧ་གོ་ས་ལ་འོང།
སྤྱིར་བཏང་མ་སུ་རི་བོད་ཁྱིམ་སློབ་གྲྭའི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་དགེ་རྒན་སྤུས་ཚད་དང་ལྡན་པ་འབའ་ཞིག་གསོ་སྐྱོང་ཐུབ་ཐབས་ལ་དམིགས་ནས་མི་རྒྱུ་གཉིས་ཆར་གྱི་འགྲོ་གྲོན་ཕངས་མེད་བཏང་སྟེ་རྒྱུན་གཏན་ནས་ཕྱི་ཕྱོགས་ནས་ཆེད་ལས་མཁས་དབང་གདན་ཞུ་དང་དེ་བཞིན་མ་སུ་རི་བོད་ཁྱིམ་ཁྱབ་ཁོངས་རང་གི་དགེ་རྒན་ཕན་ཚུན་བར་སྦྱོང་བརྡར་སྤྲོད་རེས་ཀྱི་ལས་གཞི་སྤེལ་མུས་ཡིན་པ་རེད་འདུག། ཁོང་གིས་རང་ཉིད་དགེ་རྒན་ཞིག་ཡིན་པའི་ཆ་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ། མ་འོངས་པའི་མི་རབས་གསར་པ་ཚོ་ལ་མདུན་ལམ་སྟོན་ཐུབ་མཁན་ཞིག་དགོས་པ་གལ་ཆེན་པོ་སོང། སོ་སོའི་ངོས་ནས་སློབ་མ་ཚོ་ལ་ཤེས་བྱ་ཡོན་ཏན་གང་ཞིག་བསླབ་དགོས་ཀྱང་བསླབ་གཞིའི་ཤེས་ཡོན་གྱིས་ཕྱུག་པ་ཙམ་མ་ཟད། གནའ་དེང་ཟུང་འབྲེལ་གྱི་ཁྲིད་ཐབས་བྱས་ཏེ་སློབ་མ་རྣམས་ཤེས་བྱ་དང་ཀུན་སྤྱོད་གཉིས་ལྡན་ཆགས་ཐུབ་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུང་གི་འདུག།
ད་སྤྱིར་བཏང་འདི་ཚོ་གཉིས་ཀ་གལ་ཆེན་པོ་རེད་ལབ་བྱུང། ཁ་ཅིག་ན་ན། དགེ་རྒན་ཟེར་དུས་དང་པོ་སོ་སོའི་རྒྱུད་ལ་ཡོད་པའི་ཤེས་ཡོན་འདི་ག་ན་ད་ཤེས་ཡོན་འདི་མུ་མཐའ་མེད་པ་སོང་ཙང་ག་ཚོད་ཤེས་མེད་ན་དེ་ག་ཟིག་གི་སྤུ་གུ་ལ་ཡག་ག་འཇུག་ཐུབ་ཡ་བྱས་ཨ་འདི་མཉམ་དུ་སློབ་ཁྲིད་ཐབས་ལམ་འདི་འདི་ལས་ཡག་ཏུ་བཏང་ན་ད་གཉིས་ཀ་བསྡོམས་ནས་ད་དངོས་གནས་ཁོ་རང་གིས་འདོར་ན་སྤུ་གུ་དེ་ལ་ར། སློབ། ཡི་གེ་ག་རེ་བསླབས་ནས་སློབ་ཁྲིད་ག་རེ་བྱས་ནས་འཇུག་པ་དང་ཨ་ནི་ཟུག་པ་ཕན་ཐོགས་ཆེ་བ་ཡོང་གི་རེད་ལབ་བྱུང།
བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་ཆུང་དུས་ནས་འཛིན་རིམ་དགུ་པ་བར་རྡལ་ཧོ་སི་དང་འཛིན་རིམ་བཅུ་པ་ནས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཞུགས་ཏེ་སློབ་དཔོན་ཐོན་ཡོད་པ་དང།

སྤྱིར་བཏང་ང་རང་ཆུང་དུས་འཛིན་གྲྭ་གཉིས་པ་གསུམ་པ་སྐབས་སུ་ང་ཚོའི་རྒན་ལགས་ཞིག་ཡོད་ར་རྒན་ངག་དབང་ལགས་ཨན་ཁོ་རང་ད་བོད་ཡིག་དཔེ་ཡག་པོ་ལབ་ཡོད་ར་ཨན་ལབ་པའི་སྐབས་སུ་ང་ཚོ་ལ་ད་ག་ལོ་ཡག་པོ་འདུག་ཡག་པོ་འདུག་ལབ་ཡང་སེ་ཡང་སེ་ཨན་དེ་ལབ་དུས་ག་ལ་ཨ་ང་རང་དེ་བོད་ཡིག་ལ་དོ་སྣང་འདུག་ཆུང་དུས་ནས་ང་རང་ཨན་དེ་ཡོད་ཨ་ནི་ང་རང་ཆུང་དུས་ནས་དགེ་རྒན་བྱེད་འདོད་པ་ཡོད་ར་ཨ་ནི་ཕྱིས་སུ་ང་འཛིན་གྲྭ་བརྒྱད་པ་སླེབས་དུས་ག་ལ་ད་ང་རང་སེམས་པ་ནང་བོད་ཡིག་དགེ་རྒན་བྱེད་པའི་འདོད་པ་འདུག

ཡུལ་ལུང་གཞན་དང་གཞན་དུ་གནས་སྤོས་ཀྱིས་རྒྱ་བལ་འབྲུག་གསུམ་ནང་བོད་པའི་མི་འབོར་ཉུང་ཉུང་ཆགས་ཡོད་པ་དང་ལྷག་པར་དུ་གནས་ཡུལ་རྒྱ་གར་ནང་ཟས་གོས་གནས་མལ་གྱི་ཡོན་ཐང་འཕར་བཞིན་པའི་སྐབས་འདིར་ད་བར་ཕུགས་བསམ་དང་ཤེས་གསུམ་གྱིས་ཕྱུག་པའི་དགེ་རྒན་རྣམས་ལ་ཕྱི་ནང་གི་མཐུན་རྐྱེན་སོགས་གང་ས་ཅི་ཐད་ནས་བདག་པོ་རྒྱག་དགོས་པའི་དུས་ལ་སླེབས་འདུག་ཅེས་མི་མང་མང་པོ་ཞིག་གིས་བསམ་ཚུལ་ཤོད་བཞིན་འདུག། སྡེ་ར་ཏི་ཏའི་ཤེས་རིག་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། རྒྱ་ནག་གིས་རྒྱ་གར་དང་ཉེ་བའི་ས་མཚམས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་འཛུགས་སྐྲུན་གྱི་ལས་དོན་དང་རྒྱ་ནག་གི་དམག་དཔུང་འགྲེམས་འཇུག་ཇེ་ཆེར་གཏོང་ཡོད་པའི་སྐོར། ཨ་རིའི་རྒྱལ་སྲུང་ལྷན་ཁང་པེན་ཊ་གོན་གྱི་སྙན་ཐོའི་ནང་གནས་ཚུལ་བཀོད་ཡོད་པའི་གནས་ཚུལ་ཐོན་གདའ། དེ་འང་ཁ་ཚང་སྤྱི་ཟླ་བཅུ་པའི་ཚེས་ཉེར་གཉིས་ཉིན་རྒྱ་གར་གྱི་པི་ཏི་ཨའི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་ས་མཚམས་སུ་སྐམ་དམག་གི་མདའ་ཤོག་གཅིག། འགྲེམས་འཇུག་བྱས་པ་དང་དེའི་ཐོག་ཤིང་ཅང་སྡེ་ཚན་གྱི་དམག་གི་སྡེ་ཁག་གཉིས་དང་བོད་ཁུལ་གྱི་རྫོང་གི་དམག་དཔུང་དཔུང་སྡེ་བཅས་ཁྱོན་དམག་གི་མདའ་ཤོག་བཞི་ཡི་དམག་དཔུང་གི་ཟུར་བཀག་གི་དམག་དཔུང་དེ LAC ཟེར་བའམ་ད་ཡོད་ཀྱི་ས་མཚམས་ཀྱི་ས་ཁུལ་དུ་འགྲེམས་འཇུག་བྱས་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནི་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་ནང་རྒྱ་ནག་གི་དམག་སྤྱི་ལི་ཧྲང་ཧྥུའུ་ཡི་གནད་དོན་དེའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་ཟུར་པ་དང། བོད་རྒྱ་ཉམས་དཔྱོད་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་དཔྱད་ཞིབ་བྱས་པ་བློ་བཟང་གིས་རྩོམ་སྒྲིག་བྱས་པ་སྟེ། གསན་རོགས། ཉན་མཁན་རྣམ་པ་ཚོ་ད་རེས་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གི་གནད་དོན་དེ་དང་པོ་ཐོག་མ་ག་འདྲ་བྱུང་ཡོད་པ་དང། དེ་ནི་གནས་ཚུལ་འདི་མི་མང་གིས་དོ་སྣང་ཆེན་པོ་བྱེད་དགོས་དོན་དེ་ཅི་ཡིན་མིན་གྱི་སྐོར་དང། དེ་ནི་ཞི་ཅིན་ཕིང་གིས་ལི་ཧྲང་ཧྥུའུ་རྒྱལ་སྲུང་བློན་ཆེན་ལ་བསྐོ་གཞག་བྱེད་དགོས་པའི་གི་རྒྱུ་མཚན་ཅི་ཡིན་མིན་སོགས་ཀྱི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་ཟུར་པ་དང།

ཉིས་སྟོང་བཅོ་བརྒྱད་དེ་ནས་འགོ་ཚུགས་པ་རེད་ཚོགས་འདུ་དེ། འོ་ད་འདིའི་བརྒྱད་པའི་ཉི་ཤུ་དགུ་དེའི་ནང་ལོགས་ད་གསར་འགྱུར་རེད་བརྙན་འཕྲིན་ནང་ལ་ལི་ཧྲང་ཧྥུའུ་ཐོན་ཡོད་རེད། ད་བརྒྱད་པའི་ཉི་ཤུ་དགུ་ནས་ད་ལྟ་བར་དུ་ད་ཉི་མ་ཉི་ཤུ་ཙམ་ཞིག་འགྲོ་གི་རེད་བ་ཉི་ཤུ་ལྷག་ཙམ་ཞིག་འདིའི་ནང་ལ་ལི་ཧྲང་ཧྥུའུ་དངོས་ཡོད་ལ་ཡ་ཅིག་མཐོང་ཡ་ཅི་ཡང་ཡོད་མ་རེད། འོ་འདི་བྱས་ནས་གནས་ཚུལ་འདི་ཐོག་མར་བྱུང་སྟངས་འདི་བྱུང་བ་རེད་ད་སྤྱི་བཏང། རྒྱལ་སྲུང་བློན་ཆེན་ཟེར་མཁན་འདིའི་ཅིག་ཉི་མ་བཅུ་བཅོ་ལྔ་དེ་འདྲའི་མཐོང་ཡ་མེད་པ་ཆགས་པ་ལ་ཡ་ཞེ་པོ་ཅིག་གི་ཧང་སང་དགོས་ཡ་དེ་འདྲའི་མ་རེད་ག་རེ་ཟེར་ན་རྒྱལ་སྲུང་བློན་ཆེན་དེ་གཙོ་བོ་དེ་ཅིག་གསང་བ་དང་སྲུང་སྐྱོབ་རང་གི་གནད་དོན་རེད་མ་གཞི་དེ་འདྲའི་ནང་ཚན་ཕྱི་རྒྱལ་གི་དཔོན་རིགས་ཡོང་བྱས་ཐུག་བྱས་ཕྱི་ལོགས་ཐོན་དགོས་ཀྱི་ཡོད་མ་རེད་བ་དེ་ལ་ཡ་མཐོང་ཡ་མེད་པ་ཆགས་པ་ཟེར་དེ་ལ་རྒྱུ་མཚན་ཞེ་དྲག་ད་གས་ཡོད་མ་རེད་ད་ཡིན་ནའི་རྐྱེན་ལྷག་ས་དེ་མཐོང་ཡ་མེད་པ་ཆགས་པ་དེ་དངོས་ཡོད་རེད་མཐོང་ཡ་མེད་པ་ཆགས་པ་དེ་ནས་བྱས་བྱས་ཨ་ནི། ལབ་པ་རེད་ཟེར་གནས་ཚུལ་དེ་ཡོང་གི་ཡོད་རེད། དེ་ནི་ལི་ཧྲང་ཧྥུའུ་གི་གནད་དོན་དུ་མི་མང་གིས་དོ་སྣང་ཆེན་པོ་བྱེད་བཞིན་པའི་སྐབས་འདིར། གནས་ཚུལ་འདི་ཇེ་ཆེ་དུ་འགྲོ་དགོས་པའི་རྒྱུ་མཚན་དེ་ག་འདྲ་ཆགས་པ་ཡིན་ན།
དེའི་སྐོར་ལ་ཀུན་དགའ་བཀྲ་ཤིས་ལགས་གཅིག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་དེའི་གནས་ཚུལ་དེ་དེ་ནས་དེ་ལས་གཏད་དེ་ཆེར་འགྲོ་ཡ་དེ་ག་འདྲ་སེ་ཕྱིན་པ་རེད་ཟེར་ན། དེའི་ཟླ་བ་དགུ་པའི་ཚེས་པ་བརྒྱད་ཉིན་ག་ལ་ཡ། ཨ་ནི། ད་ལྟ་ཉི་ཧོང་ལ་བསྡད་མཁན་གྱི་ཨ་མི་རི་ཀ་གི་གཞུང་ཚབ་ཞུ་བར་པ་དེའི་གཞུང་ཚབ་ཀྱིས་ཁོ་རང་གི X སྤྱི་ཚོགས་དྲ་རྒྱའི་ནང་ད X སྤྱི་ཚོགས་དྲ་རྒྱ་ཟེར་དུས་ནམ་རྒྱུན་ང་ཚོ་ལབ་ཡག་གི Twitter Twitter ཟེར་ཡག་དེ་རེད་ད་དེ་མིང་བསྒྱུར་རྗེས X སྤྱི་ཚོགས་དྲ་རྒྱའི་ནང་ལ་ཁོ་རང་གིས་གནས་ཚུལ་ཞིག་སྤེལ་ཡོད་རེད་དེ་ནང་ལ་ཡང་ཁོ་རང་ག་རེ་ལབ་དོན་དག་གསུམ་ལབ་ཡོད་རེད་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་དེ་སྔོན་ལ་གར་སོང་ཆ་མེད་དུ་གྱུར་སོང་ཟེར། གཅིག་བྱས། དེ་ནས་རྒྱ་ནག་ནང་ལ་ཡ་བར་ལམ་ནས་ག་རེ་ཟེར་དགོས་ཧོ་ཅན་ཅུན་ཟེར་བཙུགས་ཡོད་རེད་ཧོ་ཅན་ཅུན་ཟེར་དེ་མེ་ཤུགས་འཕུར་མདའི་དམག་སྡེ་ཟེར་རེད་འདི་འདྲ་ཞིག་རེད། དེའི་དམག་སྤྱི་ལི་ཡུས་ཁྲའོ་ཟེར་མཁན་གཅིག་དང་སྡེ་ཚན་དེའི་ཆབ་སྲིད་ཨུ་ཡོན། ཞུས་ཀྲུང་པོའོ་ཟེར་མཁན་གཅིག་གར་སོང་ཆ་མེད་ཆགས་པ་དེ་གཉིས་བརྗེ་པོ་བརྒྱབ་ཚར་རེད་ཆགས་སོང། ད་ད་ཆ། རྒྱ་ནག་གི་རྒྱལ་སྲུང་བློན་ཆེན་གར་སོང་ཆ་མེད་དུ་གྱུར་ཤག་ཟེར་ལི་ཧྲང་ཕོ་ཨོ་འདི་བྱས་ནས་གནས་ཚུལ་འདི་ཐོན་ནས་ཆེར་ཆེར་ཆེར་ཆེར་ཆེར་ཕྱིན་པ་རེད་ཆེར་ཕྱིན་ནས་ད་འདི་ལ་ཡང་དོ་སྣང་བྱེད་མཁན་དེ་མང་རུ་ཕྱིན་པ་རེད། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཕོ་གི་གནད་དོན་སྐོར་ལ་ཨ་རིའི་གཞུང་ཚབ་ཡིན་པ་མི་གཅིག་གིས་འདྲི་ཡོང་དུས། གནད་དོན་འདི་ཆེན་པོ་ཆགས་པ་རེད་ཅེས་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
ད་དེ་འདྲ་ཡིན་དུས་ལི་ཧྲང་ཕོ་གར་སོང་ཆ་མེད་དུ་གྱུར་པ་རེད། ཅིག་བྲིས་པ་ཙམ་གྱིས་དེ་ག་ཙམ་གྱི་གནས་ཚུལ་དེ་ལ་ཡང་མཐོང་ཆེན་པོ་བྱེད་དགོས་པ་དེ་རྒྱུ་མཚན་ག་རེད་ཟེར་ན་ལི་ཧྲང་ཧྥུའུ་མི་ཁོ་རང་ལ་ཡང་ཐུག་ཡོད་རེད། བྱས་ཙང་ལི་ཧྲང་ཧྥུའུ་ཟེར་ནས་མི་དེ་ག་འདྲ་ཞིག་རེད་ཟེར་ན། སྤྱིར་བཏང་དེ་རྒྱལ་སྲུང་བློན་ཆེན་ཡིན་པ་ཨ་ནི་ཁོ་རང་གི་སློབ་སྦྱོང་ལོ་རྒྱུས་རང་ཚང་མ་ལོག་སྟེ་ཨ་ནི་ག་རེ་ཟེར་ན་དམག་དོན་དང་འབྲེལ་བ་ཡོད་བསྡད་པ། ཨ་ནི་དེའི་ནང་ནས་ཞི་ཅིན་ཕིང་གི་ལས་རྒྱུན་གསུམ་པ་ཡར་ཚུགས་པའི་རྗེས་ལ་ཡང་གནད་འགག་ཆེན་པོ་བྱས་བྱས་རྒྱལ་དོན་ཨུ་ཡོན་ཟེར་ཡ་གཅིག་མི་ལྔ་ཡོད State Councilor དེ་འདྲས་ལྔ་ནང་ནས་གཅིག་དེ་བསྐོ་བྱས་ཏེ་ཨ་ནི་ལི་ཧྲང་ཧྥུ་ཁོ་རང་འདེམས་པ་དེ་དང་ཆབས་གཅིག་ཏུ་རྒྱལ་སྲུང་བློན་ཆེན་ལ་བསྐོ་བཞག་བྱས་པ། ཨ་ལྷག་པར་དུ་རྒྱལ་སྲུང་བློན་ཆེན་འདི་ད་ཐེ་ཝན་དང་ཨ་ནི་རྒྱ་ནག་གཉིས་ཀྱི་བར་དུ་ལ་ཡ་དམག་རྒྱག་གི་རེད་མ་རེད་ཟེར་སྐད་ཆ་མང་པོ་ཡོང་པའི་སྐབས་འདི་ལ་ཨ་ནི་ལྷག་པར་དུ་རྒྱལ་སྲུང་བློན་ཆེན་དུ་ཞུགས་རྒྱུ་གལ་ཆེན་པོ་ཆགས་ཡོད་པ་རྒྱལ་སྲུང་བློན་ཆེན་གྱི་ཨ་ནི་དམག་མི་མང་པོ་ཅིག་ལ་བལྟ་དགོས་དུས་ཨ་ནི་གནད་འགག་ཆེན་པོ་ཤུགས་ཆེ་བ་ཨོ་ད་དེ་འདྲས་ཀྱི་གནད་འགག་ཡོད་པའི་མི་གཅིག་དང་ཨ་ནི་ལྷག་པར་དུ་ལི་ཧྲང་ཧྥུ་ཁོ་རང་དེ་ག་རེད་ཟེར་ན་ད་འདི་ཡོད་རེད་པ་བར་སྣང་གི་ནང་ལ་ཡ་ད་གང་དག་ཅིག་སྲུང་སྐར་ཡ་བཏང་ཡ་རེད་མེ་ཤུགས་འཕུར་མདའ་ཚོད་ལྟ་བྱེད་ཡ་རེད་ད་གང་དག་དེང་རབས་ཀྱི་ཨ་ནི་བར་སྣང་དང་འབྲེལ་བའི་ཚན་རིག་ལག་རྩལ་གྱི་ཐོག་ལ་ཡ་ཧ་ཅང་གི་གནད་འགག་ཆེན་པོ་ཡིན་པའི་མི་གཅིག་སོང་ཙང་ཨ་ནི་འདི་འདྲས་ཀྱི་མི་གཅིག་ཨ་ནི་གློ་བུར་དུ་བརླག་པ་རེད་ཉི་མ་ཉི་ཤུ་མཐོང་ཡ་ཡོད་མ་རེད་ཟེར་བྱས་བྱས་ཨ་ནི་དེ་ཡང་ཨ་མི་རི་ཀ་གིས་གཞུང་ཚབ་ཡིན་བསྡད་པའི་དེ་འདྲའི་མི་གཅིག་གིས་འབྲི་དུས་གནས་ཚུལ་དེ་རིམ་པས་རིམ་པས་རིམ་པས་བྱས་བྱས་ཆེན་པོ་ཆགས་པ་རེད། ད་འདིའི་སྒང་ལ་ཡང་ག་རེ་ཆགས་པ་རེད་ཟེར་ན་གར་སོང་ཆ་མེད་དུ་གྱུར་པ་རེད་ཟེར་ཡག་གི་གནས་ཚུལ་དེ་ཡོད་བཞིན་པའི་སྐབས་དེ་ལ་ག་རེ་ག་རེ་བྱུང་བ་རེད་ཟེར་ན་ད་དུང་ཝེ་ཏི་ནམ་གྱི

ཨ་ནི་ཚུར་ལན་གནང་རྗེས་ལི་ཧྲང་ཧྥུའུ་གི་འཕྲོད་བསྟེན་གྱི་དབང་གིས་གཟུགས་པོའི་འཕྲོད་བསྟེན་དབང་གིས་ཨ་ནི་ཚོགས་འདུ་བཅར་ཐུབ་ཀྱི་མི་འདུག་ཅེས་གསུངས་ཀྱི་འདུག་དེ་འདྲ་ཡིན་དུས་ཨ་ནི་ཚོགས་འདུ་དེ་ང་ཚོ་འགྱངས་དགོས་ཆགས་སོང་ཟེར་བ་དེ་འདྲའི་གི་གནས་ཚུལ་ཅིག་ཐོན་ཡོང་པ་རེད་ད་དེ Reuters ནང་ལ་ཐོན་ཨ་ནི་ད་གང་འདྲ BBC New York Times རྒྱ་གར་ཚགས་པར་ཚང་མའི་ནང་ལོགས་ནས་ཨ་ནི་གནས་ཚུལ་དེ་ཤུགས་ཆེན་པོས་ཨ་ནི་དེ་ལ་ཡ་བགྲོ་གླེང་བྱས་པ་རེད།

རྒྱལ་སྲུང་ཚན་རིག་སློབ་གྲྭ་ཆེན་མོ་ད་དམག་རང་གི་སློབ་གྲྭ་དེ་ནས་ཐོན། བརྒྱད་ཅུ་གྱ་གཉིས་ནས་ཉིས་སྟོང་བཅུ་གསུམ་བར་དུ། ལོ་སུམ་ཅུ་སོ་གཅིག་གི་རིང་སྒང་ལ་ཡ་ཤིས་ཁྲང་སྲུང་སྐར་འཕེན་གཏོང་ལྟེ་གནས་ཁང། ད་ཤིས་ཁྲང Satellite Launch Center ཟེར་ཏེ་ད་གང་འདྲ་བར་སྣང་ལ་ཡ་མེ་ཤུགས་འཕུར་མདའ་སྲུང་སྐར་བཏང་ཡག་གི་ད་ལྟེ་གནས་གལ་ཆེན་པོ་ཞེ་པོ་ཅིག་རེད། དེའི་ནང་ལོ་སུམ་ཅུ་སོ་གཅིག་ལས་ཀ་བྱས་བྱས་བསྡད་པ་རེད་དེ་ཤིས་ཁྲང། སྲུང་སྐར་ལྟེ་གནས་ལབ་ཡག་དེ་དེ་གནས་ས་དེ་ས་ཆ་དེ་ཨ་ནི་རྒྱ་ནག་ཟི་ཁྲོན་ཞིང་ཆེན་ཤིས་ཁྲང་ཟེར་ཡག་ཨོ་གྲོང་ཁྱེར་དེ་ནང་ལ་ཡོད་ཙང་ཨ་ནི་དེ་ལ་ཡ་ཤིས་ཁྲང་སྲུང་སྐར་འཕེན་གཏོང་ལྟེ་གནས་ཁང་ཟེར་ད་ཨོ་དེ་ནང་ལ་ལོ་སུམ་ཅུ་སོ་གཅིག་ལས་ཀ་བྱས་ད་ལོ་སུམ་ཅུ་སོ་གཅིག་ལས་ཀ་བྱས་ཟེར་དུས་ཞེ་པོ་ཅིག་རིང་པོ་རེད་བ་ཅིག་ཨ་ནི་ཉིས་སྟོང་བཅུ་བཞི་ནས་བྱས་བྱས་ཨ་ནི་ལི་ཧྲང་ཧྥུའུ་ག་རེ་ཟེར་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གི་ཀྲོང་པེ་ཡན་ཧྥ་པུའུ་ཟེར་ད་གོ་མཚོན་ཞིབ་འཇུག་དང་འཕེལ་རྒྱས་སྡེ་ཚན་ནང་ལས་ཀ་བྱས་དེ་ནས་ཉིས་སྟོང་བཅུ་དྲུག་ནང་ལོགས་ལ་ཡ་རྒྱ་ནག་མི་དམངས་བཅིངས་འགྲོལ་དམག་འཐབ་ཇུས་རོགས་སྐྱོར་དམག་དཔུང། འཐབ་ཇུས་རོགས་སྐྱོར་དམག་དཔུང་ཟེར་ཡ་འདི་ད་གང་འདྲ་གནད་འགག་ཆེན་པོ་ཞེ་པོ་ཅིག་རེད་ཨོ་འདིའི་ནང་ལ་ཡ་ཨ་ནི་ག་རེ་ཟེར་ན་དམག་སྤྱི་བྱས། དེ་ནས་ལོ་གཅིག་གི་རྗེས་ལ་ཡ་ཨ་ནི་ཀྲུང་དབྱང་དམག་དོན་ཨུ་ལྷན་ཁང་གི་སྒྲིག་ཆས་འཕེལ་རྒྱས་སྡེ་ཚན་ད་འདིའི་ནང་ལོགས་ལ་ཡ་ཨ་ནི་ག་རེ་ཟེར་ན་དེ་ཀྲོང་པེ་ཧྥ་ཀྲང་པུའུ་ཟེར་དུས་ད་གང་འདྲ་གོ་མཚོན་དང་དམག་གི་ཡོ་བྱད་ད་འདི་འདྲས་ཡར་རྒྱས་བཏང་ཡག་གི

ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོག་ཞུས་ཚར་བ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ།